དེ་ནས་སྒོམ་རྒྱོབ་ཤོག་ཟེར་ཕྱག་རྒྱ་ཆེན་པོ་སྒོམ་ན། སྐུ་ཚེ་དེ་ལ་ནི་ཟུང་འཇུག་གི་གོ་འཕང་བརྙེས་པ་ཡོད་ཟེར་ནས་དེ་བཞག་པ་རེད། ཨ་མི་ལ་རྩོད་པ་མ་རྩོད། གྲུབ་ཆེན་ནཱ་རོ་པ་དེ་ཡིན་ན་ཐོག་མ་པཎྜི་ཏ་རེད་བ། པཎྜི་ཏ་རྒྱ་གར་གྱི་རྒྱ་གར་ནཱ་ལེནྡྲ་གྱི་བྱང་སྒོ་སྲུང་མཁན་དེ་རེད། རྒྱ་གར་ནཱ་ལེནྡྲ་ལ་ཕྱོགས་བཞི་ལ་སྒོ་བཞི་ཡོད་རེད་བ། སྒོ་བཞི་པོ་དེ་ལ་པཎྜི་ཏ་རེ་རེ་ཡོད་རེད། པཎྜི་ཏ་ཚོས་སྒོ་མ་སྲུང་ན་ག་རེ་བྱེད་ཀྱི་རེད་ཟེར་ན་མུ་སྟེགས་པ་ཡར་ཤོར་འོང་དགོས། མུ་སྟེགས་པ་ཡར་ཤོར་ཚར་ཟེར་ན་ནང་ལོགས་ལ་ནི་རྩོད་པ་རྩོད་ནས་གྲ་མི་འདོད་ཅེས་རློམ་པ། མགོ་ལོག་རློམ་པ་གང་བརྩིག་གོ། ས་སྒོ་འགྲམ་དེ་ན་པཎྜི་ཏ་ཆེན་པོ་ཞིག་བསྡད་དེ་ཡིན་ན་པཎྜི་ཏ་དེས་མུ་སྟེགས་པ་གང་འདྲ་ཡོད་པ་ཡིན་ནའི་རྩོད་པས་ཕམ་པར་བྱེད་བྱས་ནས་ནི་ཕར་ལོག་བཞག་ནས་འགྲིག་གི་མི་འདུག་ཙང་གྲུབ་ཆེན་ནཱ་རོ་པ་དེ་མཁས་པ་ཆེན་པོ་ཞིག་རང་ཡིན་ཙང་རྒྱ་གར་གྱི་ནཱ་ལེནྡྲ་གྱི་བྱང་སྒོ་སྲུང་མཁན་དེ་འདྲ་ཡིན་པ་རེད། མུ་སྟེགས་པ་ལ་རྩོད་པ་ཞེ་དྲག་རྩོད། རྩོད་པ་ག་ཚོད་རྩོད་པ་ཡིན་ནའི། ནཱ་རོ་པ། བརྒྱད་པ་མ་གཏོགས་ནཱ་རོ་པ་ཁོང་གསལ་དེ་རྩ་ནས་ཡོད་མ་རེད་དཔེ་འབྲི་རྩ་ཆུན་པོ་དེ་འདྲ་རེད། རྒྱུ་མ་ནི་ཁོ། མཁའ་འགྲོ་གི་ལུང་དེ་བྱུང་ཕྱིན་སྟེང་རླུང་བུ་ཀུ་ཏོའི་ལྕགས། དཔེ་འབྲི་རྩ་ཡི་ཆ་བེད་གཡོག་བྱས་ནས་ནི་སྣོད་འཇུ་བའི་ཆ་བྱེད་ཅེས་ནི་ཕེབས་རེད་བ། ཕེབས་ནས་ནི་སྟེང་རླུང་བུ་ཚ་ཞོ་ཚ་ཞོ་ཆུ་མེ་ལས་རྩོད་པ་མ་རྩོད། སྐུ་ཚེ་དེ་ལས་ཟུང་འཇུག་གི་གོ་བོར་རྙེད་ཀྱི་རེད་དེ་འདྲ་བྱས་ནས་ནི་དགོངས་བརྒྱུད་ཞུ་སའི་བཀའ་གནང་ཡོད་མ་རེད། ཨ་ནི་ན། ནཱ་རོ་པ་རིག་པ་བརྟུལ་ཞུགས་ཀྱི་སྤྱོད་པ་ཁོ་ན་ལ་སྨིན་ཅིང་ག་པ་ག་སར་ཕྱིན་བྱས་ནང་ཕྱིར་སྒོམ་ཁོ་རང་རྒྱབ་ནས་བསྡད་ནས། ཡང་རྒྱ་གར་ནཱ་ལེནྡྲ་དང་ཐག་ཉེ་སའི་གྲོང་ཁྱེར་གཅིག་ཨ་ནི་མོ་གཅིག་གིས་སྦྱིན་བདག་བྱས་ཤིང་དེ་ནས་ཨ་ནི་དེ་ན་སྒོམ་རྒྱབ་ནས་བཞུགས་ཏེ་ཡོང་བས། ད་དེ་ནི་ལ་མུ་སྟེགས་པའི་པཎྜི་ཏ་མང་པོ་ཅིག་ཡོང་བྱས་ནས་ནཱ་ལེནྡྲ་དགོན་པ་ལ་རྩོད་པ་རྩོད་ཁ་ཡོང། རྩོད་པ་རྩོད་ཁ་ཡོང་དུས་ཀོ་ལའི། ནཱ་ལེནྡྲའི་དགོན་པ་ལ་སོགས་པཎྜི་ཏ་ཚོས་ནི་མུ་སྟེགས་པ་ལ་རྩོད་པ། རྩོད་མ་ཐུབ་བྱས། མུ་སྟེགས་པ་ཡིས་ཁྱེད་རང་ཚོ་རྩོད་པ་ཤོར་བ་ཡིན་ན། ཁྱེད་རང་ཚོ་ང་ཚོ་གི་བསྟན་པ་ལ་ཞུགས་དགོས་ཡོད་ཟེར་མུ་སྟེགས་པ་ལ་འཇུག་དགོས་ཡོད་དགོན་པ་ཡང་མུ་སྟེགས་པ་ལ་འཇུག་དགོས་ཡོད། པཎྜི་ཏ་སྒང་ག་མུ་སྟེགས་པའི་ཆོས་བྱེད་དགོས་ཡོད། ཁྱེད་རང་ཚོ་རྒྱལ་བ་ཡིན་ན་ང་ཚོ་ཚང་མ་དང་བཅས་ཁྱེད་རང་ཚོ་ཆོས་ལ་ཞུགས་གི་ཡིན། སྔ་མ་ཡིན་ན་རྩོད་པ་རྩོད་དུས་རྒྱན་དེ་འདྲ་བཞག་གི་ཡོད་རེད་བ། ཆོས་ལུགས་ཁོ་རང་འཇོག་གི་ཡོད་ཙང་དེའི་པཎྜི་ཏ་ཚོ་ཡིན་ནའི་རྒྱན་ཆེན་པོ་ཞིག་རང་རེད་བ་སོ་སོ་རྩོད་པ་ཤོར་བ་ཡིན་ན་དགོན་པ་ཡང་ཤོར་འགྲོ་གི་རེད། ཆོས་ལུགས་ཡང་ཤོར་འགྲོ་གི་རེད། དེ་འདྲ་ཡིན་ཙང་ནི་རྩོད་པ་རྩོད་མ་ནུས་བྱས་བསྡད་ནས། ཨ། པཎྜི་ཏ་ཚོ་ཚོ་ཉི་མའི་གུང་བསོད་སྙོམས་འགྲོ་དགོང་དག་ནི་ཡར་ཕེབས་དེ་འདྲ་བྱས་ནས། མུ་སྟེགས་པར་གླགས་མ་འཁེལ་བའི་ཆད་ཐོག་བསྡད་དེ་དེ་ཉི་མ་གཅིག་ནི་པཎྜི་ཏ་ཆུང་ཆུང་གཅིག་བསོད་སྙོམས་ཕེབས་བྱས་ནས། པན་ཆེན་ནཱ་རོ་པ་ཡོད་ས་མི་ཚང་དེ་ལ་བསོད་སྙོམས་ཕེབས་ཡིན། བསོད་སྙོམས་ཕེབས་དུས་ཨ་མ་དེས་སྐད་ཆ་དྲིས་ནས། ད་ལྟ་ནཱ་ལེནྡྲ་དགོན་པར་བདེ་པོ་ཡོད་པས་ག་འདྲ་ཡོད་ཟེར་སྐད་ཆ་དྲིས་ཡིན་མོད། སྐད་ཆ་དྲིས་ཚེ་ཁོ་ལ་ཨོ་ད་བཤད་ཉིན་འདི་ཉིན་བྱུང་མ་སོང་ང་ཚོ་ད་ལྟ་མུ་སྟེགས་པས་རྩོད་པ་རྩོད་ཁ་ཡོང་བྱས་ང་ཚོ་གླགས་མ་འཁེལ་བསྡད་དེ་ཡོད། ང་ཚོ་འུ་ཐུག་ནས་བསྡད་དེ་ཡོད། མུ་སྟེགས་པ་ལ་ཤོར་བ་ཡིན་ན་ང་ཚོ་དགོན་པ་སྒང་ག་མུ་སྟེགས་པ་ལ་བསྒྱུར་རྒྱུ་རེད། ཨ་དེ་འདྲ་ལབ་ཡིན་མོད། དེ་ལབ་དུས་མོ་དེ་ཞེ་དྲག་སེམས་ཕམ་བྱས་ནས་ཁོ། ནཱ་ལེནྡྲ་དགོན་པར་སྦྱིན་བདག་བྱེད་ཀྱི་ཡོད་པ་རེད། ཨོ་དེ་འདྲ་བྱས་པ་ཡིན་ན་སངས་རྒྱས་ཀྱི་བསྟན་པ་ཉམས་འགྲོ་གི་རེད།

ང་ཚོ་ལས་རྩོད་པ་ག་བུར་རྩོད་ཐུབ་ཀྱི་རེད་ཁྱོད་རང་སིམ་པོ་ལས་ཆགས་ཟེར་དགོས་དེ་སིམ་པོ་རེད་མི་ཤ་ཟ་ཁྱི་སིམ་པོ་རེད་ཁྱོད་རང་སིམ་པོ་ལས་ར་བ་བྱེད་ཀྱི་ཐུབ་བ་ཟེར་ལབ་སིམ་པོ་ལས་ར་བ་བྱས་ན་ང་ཚོ་ག་བ་ལྷག་ཁྱི་ཡི་རེད་ཟེར་ལབ་ཡིན་མོད་ཨ་ནི་བསྟན་སློང་པ་ཁྱོད་རང་ས་བདེ་མཛོད་ཀྱི་སྟེ་བཞག་ད་ལྷག་པ་ཆེན་པོ་ཅིག་བྱས་ཤེས་ན་མི་འཐད་པའི་དཔེ་འདི་ད་དུང་མི་འཐད་པའི་དགོངས་པ་དང་གང་ག་ལྷག་པའི་ཁྱི་རེད་ད་ལྷག་པ་ཁྱི་བྱས་ན་ལམ་བར་དེ་ནས་ཁྱོད་ནི་མེད་པ་བཟོས་ནས་ཨ་ནི་རྩོད་པ་རང་བྱེད་ཀྱི་ཡིད་རྩོད་པ་ཚོད་མི་འགོ་བྱེད། པ་ཚོས་བྱས་པས་ཨ་ནེ་ནཱ་རོ་པ་ཡིས་ཏེ་ལོ་པ་ལ་གསོལ་བ་བཏབ་ནས་ད་ང་བླ་མའི་བཀའ་དང་འགལ་ནས་ནི་རྣམ་སྨིན་ག་འདྲ་ཅིག་ཡོང་གི་རེད་ཟེར་ནས་བཤགས་པ་ཕུལ་དེ་འདྲ་བྱས་ཚེ་ཁོ་ལ་ཚེ་འདི་ལ་ད་ཁྱོད་རང་ཟུང་འཇུག་གི་གོ་འཕང་འགྲུབ་ཐུབ་མ་སོང། བར་དོ་ནང་ལ་སངས་རྒྱས་ཀྱི་གོ་འཕང་ཐོབ་གི་རེད། དེ་ཡི་བཤགས་པ་ག་རེ་བྱེད་དགོས་རེད་ཟེར་ཏེ་ཨ་ནེ་རྒྱུད་ཀྱི་འགྲེལ་པ་མང་པོ་ཅིག་རྩོམས། རྒྱུད་ཀྱི་འགྲེལ་པ་རྩོམས་ཤོག་ཟེར་བཀའ་གནང་བྱས་ནས་པན་ཆེན་ནཱ་རོ་པས་ད་ལྟ་ང་རང་ཚོའི་བསྟན་འགྱུར་ནང་ལ་གསང་བ་འདུས་པའི་རྒྱུད་ཕྱི་མ་གྱི་འགྲེལ་པ་ཚར་རིང་ད་ཨ་ནེ་རིམ་ལྔ་དོན་བསྡུས་གསལ་རིམ་པ་མང་པོ་ཞེ་པོ་ཅིག་རྩོམ་བྱས་ནས་གསང་འདུས་པ་ཉམས་ལེན་བྱེད་ཡས་དེ་ནང་བཞིན་དཔལ་འཁོར་ལོ་སྡོམ་པ་ཉམས་ལེན་བྱེད་ཡས་ནཱ་རོ་པ་ཞེ་དྲག་བརྩམས་རེད་པ་དེ་ཚོ་བཤགས་པ་ཡི་ཚུལ་དུ་བརྩམས་སོང་བླ་མའི་བཀའ་བཅག་པ། ཨ་དེ་འདྲ་བྱས་པ་ཡིན་ཙང་ང་ཚོ་ཡོན་ཏན་སྔར་མ་སྐྱེས་པ་མི་སྐྱེ་ཞིང། སྐྱེས་ཟིན་ཉམས་པར་འགྱུར་བ། ཨ་དེ་འདྲ་བྱས་ནས་བླ་མའི་བཀའ་བཅག་པ་ཡིན་ན་ཡོན་ཏན་སྣ་འགའ་སྐྱེ་གི་མ་རེད་ལ་སྔར་སྐྱེས་ཚར་མཁན་དེ་ཚོ་ཉམས་འགྲོ་ཡས། ཨ་དེ་འདྲ་ཡོད་རེད། ཡང་དེ་ནང་བཞིན་བྱས་ནས་ངན་སོང་དུ་ལྟུང་ཡས། ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱི་མ་ར་བ་དགེ་བའི་བཤེས་གཉེན་ཕོངས་པ། ང་ཚོ་སྨྱུང་གནས་བླ་བརྒྱུད་ནང་ཡོད་མཁན་པཎྜི་ཏ་ཡེ་ཤེས་བཟང་པོ་ཟེར་མཁན་གཅིག་འདུག་པ་དེ་ཨ་མ་ཚེ་རབས་སྔ་མ་སྔ་མ་གཅིག་ལ་བཤེས་གཉེན་བསྟེན་ཚུལ་དང་འགལ་བྱས་ནས་ཨ་ནེ་སྐྱེ་བ་མང་པོ་རེ་དེ་ཁོ་ལ་དེའི་རྒྱུ་མཐུན་གྱི་འབྲས་བུ་མྱོང་མ་ཚར་བྱས་ནས་མཛེ་ནད་ཕོག་རེད་པ་ཁོང་ལ་མཛེ་ནད་ཕོག་པཎྜི་ཏ་ཡེ་ཤེས་བཟང་པོ་ཟེར་མཁན་དེ། ཡང་ན་དགེ་སློང་མ་དཔལ་མོ་དང་པཎྜི་ཏ་ཟླ་བ་གཞོན་ནུ་ཟེར་མཁན་དེ་ཁོ་རང་གི་རྩ་བའི་བླ་མ་རེད། ཟླ་བ་གཞོན་ནུ་ལ་གསོལ་བ་བཏབ་སྟེ་ཁོ་ལ་ཨ་ནེ་ཁྱེད་རང་སྔ་མ་སྐྱེ་བ་གཅིག་ལ་བཤེས་གཉེན་བསྟེན་ཚུལ་ལས་ལོ་བཞག་གིས་དེ་འདྲའི་ཅི་རེད་ཤག་དེ་ཡིས་ས་ཤི་ཉིན་ལས་ཨ་ནི། ཤ་པ་ཕེ་ནི་མ་ཐུག་ཞེ་མ་ཐུག་ཞིག་ཆུ་ནི་མི་འདུག་ཟེར་ནས་ཨ་ནི་ཤ་པ་ཕེ་དགེ་སློང་མང་པོས་མི་འགས་དེ་ནི་སྨྱོ་ནད་འདས་བཅུག་ཨོ་དེ་འདྲ་བྱས་བྱས་ནས་ཨ་ནི་རྒྱུ་མ་འཛི་ནས་དེ་ཡར་གྲགས་པར་བ། ང་ཚོ་སྨྱོ་ནད་བརླག་རྗེས་ནི་ལོ་སྟོང་པོ་མ་པེ་མི་བྱེད་དེའི་ཞོག་ཁོ་ཟླ་བའི་ཞོ་ནུས་བྱེད་དེའི་ཞོག་ཁོ་ཡིད་བཞིན་བཟང་པོ་བྱེད་དེ་འདྲ་ཡོད་མ་ཨོ་ཏོ་ཟེར། ང་རང་ཚོ་ཚེ་རབས་མང་པོའི་བར་དུ་བེ་སྐྱོན་དེ་མ་བྱས་པ་བྱས་དེ་བེ་ཡོང་གོ་རེད་ཤི་ཉིན་དེ་ཚོ་ལོག་པ་ཡིན་ན

བླ་མ་དེ་ཚུལ་བཞིན་དུ་བསྟེན་དགོས་ཚུལ་སོགས་རྣམས་ཀྱི་འོག་ཏུ་གསུང་གཏོང་རྒྱུ་རེད། དེ་ནས་དགའ་ལྡན་ཕྱག་རྒྱ་ཆེན་པོ་ཉེ་བརྒྱུད་ཀྱི་བླ་མ་རྣམས་ལ་གསོལ་བ་གདབ་ཟེར་དེ་ང་རང་ཚོ་ད་ལྟ་འདོན་བསྡད་དེ་རེད། དགའ་ལྡན་ཕྱག་རྒྱ་ཆེན་པོ་ཉེ་བརྒྱུད་ཀྱི་བླ་མ་ཟེར་དེ། བླ་མ་ཉེ་བརྒྱུད་དུ་མ་ཡོད་རེད་པ། རྒྱལ་བ་རྡོ་རྗེ་འཆང་ནས་བཟུང་སྟེ་གཅིག་ནས་གཅིག་ཏུ་བརྒྱུད་ནས་ཉེ་བརྒྱུད་ཀྱི་བླ་མ་ཟེར། རིང་བརྒྱུད་བྱེད་ཀྱི་ཡིན་ན་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ལ་ཐུག་པ་ཅིག། སངས་རྒྱས་ལ་ཐུག་པ་ཅིག། ཉེ་བརྒྱུད་བྱས་པ་ཡིན་ན་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ཐད་ཀར་ཁོ་རང་རྗེ་བླ་མ་ལ་མར་གསུངས་བཞག་གི་དེ་ཉེ་བརྒྱུད་ཟེར་གྱི་རེད་པ། ཨོ་དེས་ད་ལྟ། ཕྱག་རྒྱ་ཆེན་པོ་བླ་བརྒྱུད་གསོལ་འདེབས་འདོན་དགོས་རེད་གསོལ་འདེབས་དཔེ་ཆ་གཅིག་ཁྱེར་ཤོག་དང་ང། ལུང། དེ་ལུང་གཅིག་བྱེད་དགོས་རེད་ཁོས་ཐུགས་ཏེ། ཁྱེད་རང་ཚོ་རྗེས་མ་ནམ་རྒྱུན་འདོན་གྱི་ཡིན་ན་ཡོན་ཏན་ཅང་ནས་སྒུག་སྟེ་འདོན། དེ་ལུང་གཅིག་ནི། མེད་པས་དེ། དཔེ་ཆ་དེ་དཔེ་ཆ་ཐུང་ཐུང་ཞིག་ཡོད་པ་དེ་བཙལ་ཏེ་ང་ལུང་གཅིག་ལུང་གཅིག་འདོན།

ཕྱག་ན་ཤེས་རབ་ཀྱི་རལ་གྲི་དང། དེ་སྦྱོང་བ་དེ་ཨུ་བ་ལའི་མེ་ཏོག་ཡི་དེ་ཚེ་ཤ་ཕྱིས་ཀྱི་གླེགས་བུ་ཡོད་དེ་སྐྱེ་བ་དེ་དག་གི་སྤྱི་གཙུག་འཇམ་དཔལ་སྤྱང་ཀྱོག་གི་དགོངས་བསྐུར། དེ་དགོངས་ཡས་དེ་ག་རེ་རེད་ཟེར་ན་ད་ལྟ་དེ་དགའ་བདེ་སྙིགས་རྒྱུད་ཀྱི་རྩ་རྒྱུད་རྩ་བའི་ལམ་བ་ཚང་མ་ཐམས་ཅད་སྤྱི་གཙུག་འཇམ་དཔལ་གྱི་མན་ངག་ལ་བརྟེན་ནས་ནི་ཟུང་འཇུག་གི་གོང་བུ་དྲུག་སྤྱང་སྤྱི་ཡིན་པ་དེའི་ཚུལ་མགོ་རེད། རྒྱལ་བ་རྡོ་རྗེ་ཆོས་དེ་ཁོ་རང་གིས་ནོན་པར་བྱེད་དེ་ཨུ་བའི་གོ་འགག་འཇམ་དཔལ་གྱིས་ནོན་པའི་གོང་བསྐུར་རེད།

དང་པོ་མཁན་པོ་ཁྱེད་ཚེ་བཀོད་ནས་ཁྱི་པ་ཞེ་དྲག་ཡོད་རེད་རྒྱུ་མ་ཁྱི་སུས་བྱས་ནས་ཡོད་ནས་ཞེ་དྲག་པས་བདེ་སྟོང་གི་སྣོད་བཅུད་ཐ་ཆད་ནས་སྲིད་དུ་འོང་བ་དེ་བདེ་སྟོང་གི་སྣོད་བཅུད་པས་ཐ་ཆད་པ། རྫོང་རིགས་ཀྱི་རྟོག་པ་མཐོ་པོ་ལ་ཡ་ཡའི་ནོར་ལུག་ཡ་ཙག་ཙག་དང་དེ་ཚོའི་གོང་ཁ་གསལ་པོ་བྱས་ནས་མཐོང་འདུག་ཁྱེད་དེ་འདྲ་བྱས་ཡོད་རེད་སྐྱེ་རྒྱལ་བདེ་ཆེན་སྙིང་པོ་སྐྱེ་རྒྱལ་འཕགས་བོད་ཀ་རྡོ་ཡི་ཆོས་ཀྱི་བླ་མ་རེད་ཧ་མ་གོ་རང་ཨ་ནི་སྐྱེ་རྒྱལ་རིན་པོ་ཆེ་སྐྱེ་རྒྱལ་འཕགས་བོད་ཀ་རྡོ་ཡི་ཆོས

སྤོམ་པོ་ར་གི་མཁན་པོ་སྐྱེ་འཆི་ངོ་གྲགས་པ་སེང་གེ་གྱོང་ཡིན་པས་ར་མ་འོང་ཁོང་གི་ཨེ་ནི་དེ་བླ་མ་ཞིག་རེད་དེ་བླ་མ་གོ་ས་ལས་མ་ཐོན་མ་ཐོན་བླ་མ་ཞིག་རེད་དེ་ས་ཀོ་བསྡད་ས་དེ་གྲ་བ་གྲ་གཅིག་དཔེ་ཤང་ཤང་དེ་ན་བསྡད་བཅུག་ནི་ཡོང་གི་མི་འདུག་ཁྱེད་མ་བཟོད་པ་བཟོད་པ་ལགས་ཀྱི་གཟིམ་ཆུང་ཁ་ཤས་ཡོད་རེད་ཨོ་དེ་ཚོ་གི་ད་དེ་ན་བསྡད་བཅུག་ན་ཡག་པོ་འདུག་ཟེར་ནས་ཨེ་ནི་དམིགས་བསལ་གྱི་ནི་གོ་ས་ཡོད་མ་རེད་དེ་དེ་ན་བསྡད་བཅུག་པ་རེད་བླ་མའི་གོ་ས་ཡོད་མ་རེད་ཨོ་དེ་དེ་ཀོ་ལ་ཨེ་ནི།

དེ་མ་གཏོགས་དེ་དུས་ཁོ་རང་གོ་ས་ནི་ཡོད་མ་རེད། དེ་ནས་བླ་མ་ཞིག་མཚན་སྙན་གྲགས་ནི་བཀའ་གལ་ཡོད་མ་རེད་དཔེ་ཆ་མཁས་མཁས་ཤིག་ཡོད་མ་རེད་དེ་སྐབས་ལ། ཨོ་སྔ་སོར་དོགས་གཞི་བཅོག་ཚེ་དེ་འདྲ་བྱེད་འོས་ས་གཞན་མ་དེ་དུས་ཁོ་ལ་དཔེ་མ་གསལ་ད་ཕ་བ་ལ་སྐུ་ཁྲི་ལྷག་མ་དེ་དུས་ཚོད་ཡོད་པའི་རྒྱལ་ཁ་བཅག་དེ་ཁོ་ལ་དགུ་བཅུ་ཆུ་ནི་སྟོང་པོ་མ་རེད་ས་ཁྱིམ་ཁེབས་སུ་དེ་ཁོ་རང་རང་ཞོག་ས་ནས་ཞོག་མ་གཏོགས་ཡར་སྐྱེ་ས་བཞག་གི་མ་རེད་ས། ཁྱེད་ཀྱི་དེ་བྱེད་ཀྱིན་ཡོད་པའི་གྲྭ་པ་བཀྲ་ཤིས་སྐྱོ་བོ་ཁྱེད་རིག་ན་ཡར་བཞག་ཁྱེད་ནས་སོག་ཁ་ཕེབས་ཀྱི་སུ་དེ།

དྲུང་པ་རྟ་ཕུག་པ་ཡབ་སྲས་ཟེར་བརྩོན་འགྲུས་རྒྱལ་མཚན་དང་དམ་ཆོས་རྒྱལ་མཚན་ཟེར་གཉིས་བྱུང་བ་རེད་ཁོང་གཉིས་གཉིས་ཀ་དཔེ་བླ་མ་མཆོད་པའི་མན་ངག་དེ་ལ་བརྟེན་ནས་ཟུང་འཇུག་གི་གོ་འཕང་བརྙེས་མཁན་བསམ་གྱིས་མི་ཁྱབ་པ་དེ་འདྲ་ཡོད་རེད། འོ་དེ་བློ་བཟང་བརྩོན་འགྲུས་རྒྱལ་མཚན་ལ་གསོལ་བ་འདེབས་ཉེས་ལྟུང་གི་དྲི་མས་མ་གོས་ཤིང་བསླབ་གསུམ་གྱི་བསྟན་པའི་རྒྱལ་མཚན་འཛིན་བློ་བཟང་དོན་ཡོད་གྲུབ་པ་ལ་གསོལ་བ་འདེབས་འོ་དེ་དམ་ཆོས་རྒྱལ་མཚན་ཟེར་མཁན་དེ་ཡིན་པ་རེད། དེ་གཉིས་ནས་སྒྲུབ་ཁང་དགེ་ལེགས་རྒྱ་མཚོ་ལ་མར་གནང་ནས། སྒྲུབ་ཁང་དགེ་ལེགས་རྒྱ་མཚོ་དེ་སྟོད་པ་རེད་པ་ཁོང་ཚོ་སྒང་ག་སྟོད་པ་བ་ཕ་ཡུལ་གཅིག་པ་རེད།

དབུ་མ་དང་ཕར་ཕྱིན་དེ་ཚོ་སྒང་ག་དྭགས་པོ་བཤད་སྒྲུབ་གླིང་དགོན་པ་ལ་བལྟས་གནང། སྒྲུབ་ཁང་དགེ་ལེགས་རྒྱ་མཚོ་དེ། རྗེས་མ་རྗེས་མ་ནི། སྒྲུབ་པ་ཉམས་ལེན་བྱེད་ས་ཀྱི་གནས་དེ་སེ་ར་རྩེ་ཡི་རི་ཁྲོད་སྒྲུབ་ཁང་ཟེར་ཏེ་རྗེ་རིན་པོ་ཆེ་སྒྲུབ་པ་སྐྱོན་ས་ཀྱི་ཁང་པ་དེ་ཡོད་སར་སྒྲུབ་ཁང་ཟེར། འོ་དེ་ན་བཞུགས་བྱས་ནི་ད་ཁོང་གིས་དཀའ་བ་སྤྱད་དེ་བསམ་གྱིས་མི་ཁྱབ་པ་དཀའ་བ་དཔེ། ཁོང་གིས་དཀའ་བ་སྤྱད་དེ་དཔེ་ཧ་ལས་ཡ་འདྲ་ཅིག་བྱུང་བྱུང་གནང་བ་རེད། རྗེ་ཉང་བ་སྙིང་པ་ལོ་ཙོ་བྲག་བླ་མགོན་མེད་དཀར་གྱི་ནང་རོལ་པ་རྗེ་བཙུན་དགེ་ལེགས་རྒྱ་མཚོ་ལ་གསོལ་བ་འདེབས་ཁོང་སྐུ་མདུན་ལས་ནི་ཕུ་ཆུང་ངོ་བྱམས་པ་ཡེ་ཤུའི་སྣང་བ་ལ་གསོལ་དང་རྒྱ་ཆེའི་ཆོས་ཀྱི་མཛོད། ཡོན་བཀའ་འདི་ཡོད་ལ་མི་ཡིན་ཚེ་བར་དྲི་ཆུ་ངོ་བྱམས་པ་ལ་གསོལ་བ་འདེབས། དྲི་མེད་བཞད་རི་བའི་གན་རྒྱ་ཆེ་མཐའ་བྲག་ཆུ་ཡི་ལང་ཚོ་གསལ། མཛེས་སེ་སྐྱེས་པ་ཁྱེད་ཆོས་རྗེ་མི་དབང་པོ་ལ་གསོལ་བ་འདེབས། འདི་རྒྱ་ཡན་བཞི་པ། རྒྱ་ཡན་བཞི་པ་སྐུ་ཐོག་གཉིས་པ་དེ་ཕུ་ཆུང་ངོ་བྱམས་པའི་སློབ་མ་རེད།

རྟ་ཚག་སྐུ་ཐོག་གཅིག་གི་ཡོངས་འཛིན་ཡིན་པ་རེད། རྟ་ཚག་ཡོངས་འཛིན་དགེ་འདུན་རྒྱ་མཚོ་ཟེར་དེ་ཡིན་པ་རེད། མཁྱེན་རབ་ཀྱིས་མཁས་པའི་གཙོ་རྣམ་རོལ་རིམ་གཉིས་ཀྱིས་གྲུབ་པའི་གོ་འཕང་བྱོན་པ་དཔལ་ལྡན་བསྟན་པའི་ཉི་མ་ལ་གསོལ་བ་འདེབས་དེ་འབྲས་སྤུངས་སྒོ་མང་གི་མཁན་པོ་རེད། མཁྱེན་རབ་བསྟན་པའི་ཉི་མ་ཟེར་དེ་འབྲས་སྤུངས་སྒོ་མང་མཁན་པོ་དེ་སྐུ་མདུན་ནས་སྐྱབས་རྗེ་ཁྲི་བྱང་རིན་པོ་ཆེས་དཔལ་གསང་སྔགས་ཀྱི་ཆོས་མང་པོ་ཞེ་དྲག་གསན་གནང་བ་རེད། མང་པོ་ཞེ་དྲག་གསན་གནང་བ་རེད་འོ་དེ་བརྒྱུད་པ་གཅིག་དེ་རེད་བརྒྱུད་པ་དེ་ས་ར་ལྔ་པ་གི

དང་པོ་ང་ཚོ་བྲིས་ཚུལ་ཁྲིམས་ལགས་དེ་གྱེས་དེ་གོ་ལ་དེ་ལྟར་གསར་རྩོམ་བྱེད་ཀྱི་ནས་དཔེ་ཆ་དཔར་དགོས་དུས་དཔེ་ཆ་ཡི་གེ་ཏག་ཏག་དེ་བ་གཅིག་ལ་བརྗོད་བྱ་ཡོད་རེད་དུས་དེ་མ་རེད། རྗེ་རྒྱལ་བའི་སྙན་བརྒྱུད་བདུད་རྩིའི་བཅུད་ཡོངས་སྐལ་ལྡན་ཡོངས་ལ་སྤེལ་བའི་གཉེན་ཟེར། བློ། ཡེ་ཤེས་བསྟན་འཛིན་རྒྱ་མཚོ་ལ་གསོལ་བ་འདེབས་ཟེར་དེ་འདྲ་གཅིག་ཡོད་རེད། ཚིག་དང་པོ་དེ་ཨ་མ་དེ་རྒྱུ་མ་མན་བཟོ་བཅོས་བརྒྱབ་བཞག་དེ། བཟོ་བཅོས་བརྒྱབ་པ་དེ་འབྲེལ་འབྲེལ་བྱ་ཡག་ཅིག་ཀྱང་འདུག་ཨང། ཁ་སྐོང་བ་དེ་རྗེ་རང་ཉིད་ཀྱི་གསུང་ཡིན།

ཨོ་ཏོ་ཅི་དེ་ག་དུས་དེ་དུས་སྡོད་འགོ་བར་དེ་བཞག་ང་ཚོ་ལུང་དེ་དེ་ཁྱད་ཨ་མ་ང་ཚོ་དེ་ཚུལ་ཁྲིམས་ལགས་ནས་ཞུས་དེ་གོ་ལས་ཨོ་དེ་འདྲ་ཅིག་ལུང་དེ་དེ་ག་དུས་དེ་གནོངས་སོང། ཨེ་ས་བླ་མ་བརྒྱུད་པ་དགའ་ལྡན་ཕྱག་རྒྱ་ཆེན་པོ་བླ་བརྒྱུད་ཟེར་མཁན་དེ་ཨོ་དེ་ཕེ་ཚ་བ་ཁྱེད། དེ་སི་ཏུ་དབང། གཞན་ཡང་དགའ་ལྡན་ཕྱག་རྒྱ་ཆེན་པོའི་ལུགས་ཉེ་བརྒྱུད་ཀྱི་བླ་མ་རྣམས་ལ་གསོལ་བ་འདེབས་པ་དང། བླ་མའི་བཀའ་དྲིན་དྲན་པའི་གསོལ་བ་འདེབས་སོ།

སྨན་བཙུན་མ་གུ་གུ་སིང་དེ་རེད། སྲས་ཆོས་ཀྱི་སྨན་བཙུན་མ་གུ་གུ་དེ་དགའ་ལྡན་ལྷ་བྱ་མ་ནོར་ཡོད་པ་དེ་རེད་དགའ་ལྡན་ལྷ་བྱ་མ་ནོར་ལ་བསྟན་པའི་བདག་པོ་ཐུབ་པ་བཅོམ་ལྡན་འདས་གསེར་གྱི་གདུང་བ་འོག་དེའི་སྨན་བཙུན་མ་གུ་གུ་དེ། སྲས་བཅུ་ལོ་ཀྱི་སྨན་བཙུན་མ་གུ་གུ་སིང་ད་ལྟ་དེ་དབྱི་ས་ལོ་ཀྱི་སྨན་བཙུན་མ་གུ་གུ་སིང་བླ་མ་མཆོད་པ་བདུད་རྩི་ཀུ་ལ་ཡིད་བཅུམ་འཇིག་རྟེན་འདོན་དགོས་རེད་དགའ་ལྡན་ལྷ་བྱ་མ་བདུད་རྩི་ཀུ་ལ། སྲས་ཀྱི་ལོ་བཞི་སྨན་བཙུན་མ་དགུ་བསྐུལ་ཏེ་སྡོད་ནས་བསྒྲིགས་རེད། དགུ་བསྐུལ་མ་སྡོད་ཅེས་སྨན་བཙུན་མ་ཚིག་ཁ་བཞི་བཅོམ་པ་དེ་སྡོད་ནས་བསྒྲིགས་རེད་ག་རེ་འདོན་པ་ཡིན་ནའི་ད་གསོལ་བ་འདེབས་ཚུལ་གྱིས་པ་རེད། ཞེས་པའི་སྲོག་དེའི་བརྒྱ་རྩ་གསུངས་བྱའོ། དེའི་སྐབས་སུ་བླ་མ་ཐུགས་དབང་རྡོ་རྗེ་མཆོག་ཆེན་པོའི་ཐུགས་ཀ་ནས་བདུད་རྩི་སྦས་བཅོམ་བསྐྱེད་བྱེད་ཚོགས་བཤད་བཞི་སྣོད་ཀྱི་སྐུ་ལས་བྱ། བདུད་རྩི་སྦས་བཅོམ་བྱའོ་དེ་ཡང་བླ་མ་ལྷ་ཚོགས་སྣོད་ཀྱི་སྐུ་ལས་བྱ་ལས། བདུད་རྩི་སྣ་ལྔ་བའི་སྲོལ་དུ་བྱོན་པ་བརྒྱུད་བོད་རང་གཤེན་སེང་གེ་དོན་བྱེད་ཀྱི་ལུས་རྩལ་ལ་མཆོད་པའི

རྒྱུད་སྡེ་ནས་གསུངས་པའི་གསང་སྔགས་ཟབ་མོ་དག་དང་བྱེད་ལས་མཚུངས་ཏེ་ཟེར། ད་ལྟ་ང་རང་ཚོ་དམིགས་བརྩེ་མ་དེ་དཔེ་བྱེད་ལས་ཐོག་ཏུ་བྱས་མ་ཐུབ་རྒྱུད་སྡེ་ནས་གསུངས་པའི་གསང་སྔགས་ཟབ་མོ་བེད་སྐྱེད་གྲ་ཆས་དེ་ཚོ་དང་དཔེ་བྱེད་ལས་མཐུན་པ་རེད་ཟེར་བྱེད་ལས་མཉམ་པ་ཅིག་རེད། རྒྱུད་སྡེ་ནས་ཞེས་པས་ནི་ང་རང་ཚོ་ཞི་རྒྱས་དབང་དྲག་གི་ལས་སྒྲུབ་ཡས་ཀྱི་ཡི་དམ་གྱི་སྔགས་འདོན་ཡས་བྱེད་རོགས་ཨོ་དེ་ག་རེ་ནུས་པ་ཡོད་པ་ཡིན་ནའི་དམིགས་བརྩེ་མ་དེ་ལ་དེ་ལྟ་བུ་ནུས་པ་དེ་ཡོད་རེད། དམིགས་བརྩེ་མ་དེ་བྱིན་རླབས་བསམ་གྱིས་མི་ཁྱབ་པ་ཡོད་པ་དེ་རྒྱལ་བ་ལྔ་པ་ཆེན་པོ་དང་རྒྱལ་བ་སྐལ་བཟང་རྒྱ་མཚོ་ལ་སོགས་པ

ཆར་འབེབས་པ་དང། ཆར་འབེབས་བྱེད་ཀྱི་ཡིན་ན་དམིགས་བརྩེ་མའི་སྒོ་ནས་བྱེད་ཀྱི་ཡོད་རེད། སད་སེར་བསྲུང་བ། སེར་བ་གཅོད་པ་དང་སད་སྐྱོབ་པ་དེ་ཚོ་དམིགས་བརྩེ་མའི་སྒོ་ནས་བྱེད་པ་ཡིན་ན་ཚང་མ་ཐམས་ཅད་འགྲུབ་ཐུབ་གོ་རེད། བུམ་པ་བསྒྲུབས་ཏེ་ས་བཅུད་འཕེལ་བ་སོགས་ཀྱི་ས་བཅུད་འཕེལ་བ་སོགས་ཀྱི་དགའ་ལྡན་བཀའ་བརྒྱུད་རིན་པོ་ཆེའི་དམ་པ་རྣམས་ཀྱིས་དེང་སང་གི་བར་དུ་ཕྱག་ལེན་མཛད་བཞིན་པ་ཡིན་པས། གངས་རིའི་ཁྲོད་ཀྱི་སྐྱེ་འགྲོ་རྣམས་ཀྱི་བདེ་སྐྱིད་ཀྱི། བདེ་སྐྱིད་ཀྱིས་ཀྱང་གསོལ་འདེབས་དེ་ཡི་མཐུ་ལ་བརྟེན་ནས་འབྱུང། གོང་རུ་འཕྲོས་དེ་ནི་ལར་ནས་ང་ཚོ་རྗེ་བདག་ཉིད་ཆེན་པོའི་རྗེས་སུ་འབྲང་མཁན་ཚང་མ་ཐམས་ཅད་དམིགས་བརྩེ་མ་གཅིག་པོ་དེ་ལ་བརྟེན་ནས་ཚང་མ་ཐམས་ཅད་ཡོང་གི་རེད། ཆར་འབེབས་བྱེད་ཡ། དེ་ནང་བཞིན་དྲག་པོའི་ཞི་བའི་གི་ལས་སྒྲུབ་ཡ། དྲག་པོའི་ལས་སྒྲུབ་ཡ། རྒྱས་པའི་ལས་སྒྲུབ་ཡ། དབང་གི་ལས་སྒྲུབ་ཡ་གང་དགར་དམིགས་བརྩེ་མའི་སྒོ་ནས་བྱེད་ཐུབ་གོ་རེད། ལྷག་པར་རྗེ་བླ་མ་ལ་མགོན་པོ་འཇམ་དཔལ་དབྱངས་ཀྱིས་གནང་བའི་གདམས་པ་ཐུན་མོང་མིན་པ་མ་དག་འཁྲུད་ཅིང་མི་ཤེས་སེལ་སྐུ་ཡིས་ཆེ་ཞིང་སྔགས་ཀྱིས་གསལ་ས་བོན་མྱུར་བ་ཕྱག་མཚན་ཟབ། གླེགས་བམ་རལ་གྲི་གླེགས་རལ་གྱིས་འཆད་དང་རྩོད་དང་རྩོམ་པའོ། འོ་དེ་ལྷག་པར་སྟོན་ཡོད་དེ་ནི། རྗེ་བདག་ཉིད་ཆེན་པོ་གི་དམིགས་བརྩེ་མ་དེ་ལ་བརྟེན་བྱས་ནས། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཚང་མ་ཐམས་ཅད་བསྒྲུབ་ཐུབ་བོ། ཤེས་རབ་སྒྲུབ་དགོས་ཀྱི་དམིགས་སྐོར་བདུན་ཡོད་རེད་དམིགས་སྐོར་བདུན། དེ་བསྒྲུབ་པ་ཡིན་ན་ང་ཚོ་ད་ལྟ། དཔེ་ཆ་ལྟ་དུས་ག་ལེར་ཤེས་རབ་འཕེལ་གྱི་རེད་གསར་པ་དེ་ཚོ་ལོ་ཆུང་ཆུང་དེ་ཚོ་ཤེས་རབ་འཕེལ་གྱི་རེད་ལོ་རྒན་གོག་ཡིན་ནའི་སྒྲུབ་ཆོག་གི་རེད་ལོ་ཆུང་ཆུང་ཡིན་ནའི་སྒྲུབ་ཆོག་གི་རེད་ཡིན་ནའི་མན་ངག་དགོས་རེད་མན་ངག་མེད་ན་སྒྲུབ་ཐུབ་གི་མ་རེད་དགའ་ལྡན་ལྷ་བརྒྱ་མ་ལ་བརྟེན་ནས་སྒྲུབ་ཡ་རེད་དེ་ལ་སྒྲུབ་ཡ་ཡོད་རེད་དགའ་ལྡན་ལྷ་བརྒྱ་མ་ཁོ་རང་རང་ནང་ལ་དེ་ཡོད་རེད་བ་སྐུ་ནོང་པོ་རྫུན་བརྩེགས་སོང་སོང་བ་ནོང་པོ་གསལ་འགྲམ་ཕྱི་མཚུངས་པ་སེར་ཆེན་གྱི་སྒོ་ནས་གསོལ་བ་འདེབས་པ་ནང་ཡོང་ཡིག་རྩེགས་ཏན་ཏན་གྱི་སྒོ་ནས་གསོལ་བ་འདེབས་པ།

ཚུར་མཐོང་གྱི་ནུས་པ་གང་ཡོད་པ་ཚང་མ་དང་གཅིག་ཆགས་ན་འདོད་ཀྱི་རེད། དེ་ཡོད་དུས་གང་ཡོད་པ་དང་གཅིག་གྱི་བདག་ཉིད་ཆེན་པོ་ཁྱོད་རང་ལས་སྔ་བ་རེད་ཟེར་ནས་སྡིག་པ་མ་ལུས་སྦྱོང་ཚུལ་སྲུང་དབང་དག་ཟེར་ཨོ་ཐུགས་སུ་གསོལ་བ་དེ་ཡོད་དེ་ནོར་ཡོད་དེ་དེ་འདྲའི་སྒོ་ནས་གསོལ་བ་འདེབས་པ། སྲུང་དབང་དང་ལྷག་པའི་ལྷ་ངོ་བོ་དབྱེར་མེད་ཀྱི་སྒོ་ནས་གསོལ་བ་འདེབས་པ་ཡིན་ཏེ། ཀྱེ་རེ་ཟིག་ཟེར་ནས་ཁྱེད་རང་རེ་འཇམ་དཔལ་ཟེར་ནས་ཁྱེད་རང་རེ་ཕྱག་ན་རྡོ་རྗེ་ཟེར་ནས་ཁྱེད་རང་རེ་རེ་སོ་གཅིག་བདུད་རེ་ཕྱག་རེ་སོ་གཅིག་བདུད་ཀྱི་བདག་ཉིད་བླ་མ་ཁྱོད་ལ་གསོལ་བ་དེ་ཡིས་ཟེར་ཏེ་སྲུང་དབང་དང་ལྷག་པའི་ལྷ།

ཁྲུས་བྱས་ནས་གཙང་མ་གཙང་སྙོགས་ཀྱི་ཆ་གསུམ་སོ་སོའི་སྒྲ་མི་ཆོད་ནས་བདུད་རྩི་འབེབས་སྦྱོང་བྱས་ཏེ་མ་དག་པ་འཁྲུད་པ་ཟེར་ཏེ། མ་དག་པ་འཁྲུད་པ་ཟེར་དེ་ཤེས་རབ་སྒྲུབ་སྐོར་ག་རེ་བྱས་པ་ཡིན་ན་ཐོག་མ་ཐོག་མ་བ་དེ་དགོས་རེད། མི་ཤེས་སེལ་ཟེར་ཏེ་མི་ཤེས་པ་སེལ་དེ་ཡིན་ན་ནི་ང་རང་ཚོ་ཤེས་རབ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་རང་རྒྱུད་ལ་གྲུབ་པ་ཡིན་ན་མི་ཤེས་པ་སེལ་གྱི་རེད་བ་དེ་ལ་དམིགས་སྐོར་བདུན་ཡོད་རེད་སྐུ་ཡིས་ཆེ་ཞིང་ཟེར། སྐུ་ཡི་སྒོ་ནས་ཤེས་རབ་སྒྲུབ་ཡ་དེ་ལ་ཆེ་བའི་ཤེས་རབ་ཟེར་ཏེ།

གཏན་བདེ་ཡོང་གི་རེད། དམིགས་བརྩེ་མའི་སྒོ་ནས་སྒྲུབ་པ་ཡིན་ན་གཏན་བདེ་བས། ང་ཉུང་ཐོངས་སྒོ་ནས་བྱུང་སོང་ཟེར་ནས། བླ་དབང་འདུག་ཞུ་ཁོ་རང་རང་དགའ་ལྡན་ལྷ་བརྒྱ་མ་ཐོན་ནས་སོང་ཡོད་རེད། འོ་མ་ད་ཁྲུ་ཆེ་མི་ཤི་ཟེར་རེད་ཟེར་སྐུ་ཡིས་ཆེ་ཞེས་སྐུ་ཡི་སྒོ་ནས་ཤེས་རབ་ཆེ་བ་སྒྲུབ་པ་གསུང་གི་སྒོ་ནས་ཤེས་རབ་གསལ་བ་སྒྲུབ་པ། གསུང་གི་སྒོ་ནས་སྒྲུབ་ཟེར་ཡག་དེ་ད་གིན་བདུད་རྩི་སེར་པོ་གིས་རང་གི་ལུས་ཚང་གཅིག་གང་དེ་གིས་བཅོས་རོགས་དེ་ཨ་ར་པ་ཙ་ཡི་ཀྱི་ཨ་ར་པ་ཙ་ཡི་རྣམ་པ་ལས་དགོངས་བྱས་ཨ་ར་པ་ཙ་གི་ལུས་ཚང་མ་ཐམས་ཅད་གང་སོང་སོ་སོ་རྣམས་བཅས་བྱས་ནས

རང་གི་བདུད་རྩི་བདུད་ཡི་ཚོགས་མ་དང་བཅས་གླེགས་བམ་རྣམ་པ་ལ་བསྒྱུར། ཆོས་འཆད་པ་ཡིན་ན་ཆོས་ག་རེ་འཆད་ཡག་ཡིན་ཆོས་དེའི་གླེགས་བམ་དེ་ཡི་རྣམ་པ་ལ་བསྒྱུར་ནས་ད་འཆད་པའི་ཤེས་རབ་དེ་ཐོགས་མེད་དུ་ཀླུ་སྒྲུབ་དང་ཐོགས་མེད་ལྟ་བུ་བྱས་ནས་ནི་འཆད་པ་ལ་ཐོགས་པ་མེད་པ་ཅིག་བྱུང་སོང་བསམ་ཅམ་ཅིག་བསྒྲུབས་པ་ཡིན་ན་འཆད་པའི་ཤེས་རབ་དེ་བསྒྲུབས་ཐུབ། ཡང་ན་རལ་གྲིའི་སྒོ་ནས་རྩོད་པའི་ཤེས་རབ་ཟེར་རལ་གྲི་འཁོར་ལོ་ཟེར་མཁན་དེ་རེད། དེ་ང་རང་ཚོས་ད་དགོས་པ་ཞེ་དྲག་ཡོད་མ་རེད་རལ་གྲི་འཁོར་ལོ་ཟེར་མཁན་ནི་རལ་གྲི་རྩིབས་དྲུག་ཡོད་པ་བཅས་རལ་གྲི་ཐོག་སའི་རྩིབས་དྲུག་ཡོད་པ་བཅས།

ཨ་ནི་ཟླ་བ་གཉིས་གསུམ་ཞིག་བྱས་ཏེ་རལ་གྲི་འཁོར་ལོས་ཤེས་རབ་མི་འདྲ་ཞིག་ཆགས་ཀྱི་རེད་ཟེར་གསུངས་འདུག་མོད། ཞེས་གསུངས་པ་ལྟར་གྱི་ཤེས་རབ་བློ་འཕེལ་གྱི་གདམས་པ་ཁྱད་པར་ཅན་ཁྱད་པར་ཅན་རྣམས་ཀྱང་དེས་ཉམས་སུ་བླངས་གསུངས། དེས་ཉམས་སུ་བླངས་གསུངས། དེ་དག་གི་སྐབས་སུ་བླ་མ་ཐུབ་དབང་རྡོ་རྗེ་འཆང་ཆེན་པོའི་ཐུགས་ཀའི་ས་བོན་ཧཱུྃ་ཡིག་ཡང་འདྲ་ལྟ་དང། རྗེ་ཐམས་ཅད་མཁྱེན་པའི་ཐུགས་ཀྱི་ས་བོན་ཐུན་མོང་མ་ཡིན་པ་ནི་མཾ་ཧཱུྃ་གིས་མཚན་པ་ལ་བྱས་གསུངས། མོང་ཧུང་གིས་ཚེ་འབར་སེར་མོང་གསལ་བྱེད་ཡི་གེ་མར་བ་ཡི་གེ་མ་ལས་གླིང་བསྐོར་བགྱིས་པར་བ་དྷི་ལི་བགྱིས་པ་དེ། ཡི་གེ་མ་དེ་ཡིན་ན་རྗེ་བདག་ཉིད་ཆེན་པོ་དགའི་མཚན་གྱི་སྡོང་བུ་དེ་རེད། མ་ཏི་བ་ཏྲ་སི་གོར་བ་མ་ཏི་བ་ཏྲ་སི་མ་ཏི་བ་ཏྲ་སི་བློ་བཟོ་ཏྲ་བ་སི་གོར་བ། བ་དྷི་ས་ནས་མར་གསལ་ཏེ་ཀློང་སྡེའི་དང་པོ་ཡི་གེ་མ་ཟེར་རྗེ་རིན་པོ་ཆེའི་ལོང་སྡེ་དེ་ཚོ་ན། བློ་ལྡན་དང་པོ་ཡི་གེ་མ་ཟེར་ནས་ཡི་གེ་མ་གཅིག་ལུང་བསྟན་གཅིག་གི་དོན། འོ་དེ་ཡི་གེ་མ་དེ་ཡིན་ན་རྗེ་བདག་ཉིད་ཆེན་པོ་གི་མཚན་སྔགས་ཀྱི་མིང་གི་དང་པོ་དེ་རེད། དེ་ལ་ཐིག་ལེ་བརྒྱབ་པ་ཟེར་ཡིན་དེ་ཐིག་ལེ་སྒོར་སྒོར་གཅིག་ཐོག་ཏུ་བཏགས་དེ་རྗེ་བདག་ཉིད་ཆེན་པོའི་མཚན་དེ་འགྲོ་གི་ཡིན་པས་རེད་དེ་མཾ་ཧཱུྃ་གིས་མཚན་པ་ལ་བྱས་གསུངས། དེ་ཡི་རྒྱུ་མཚན་ཡང་འཇམ་དཔལ་རྩ་རྒྱུད་ལས་རྗེ་རིན་པོ་ཆེ་ལུང་བསྟན་པའི་སྐབས་སུ་བློ་ལྡན་དང་པོ་ཡི་གེ་མ། ཞེས་མཚན་སྔགས་ཀྱི་དང་པོ་མ་ཡིག་ལུང་བསྟན་པ་དང་མཐུན་ཞིང།

དེ་ཡི་ཕྱིར་ཚེ་སྔ་བསུ་འདི་དེ་ལ་ཕྱིས་ཚོང་པ་སྲིན་གྱིས་ནོངས་ཡོན་ཏན་དེ་འདི་སོང་བ་ལྷག་པའི་ལྷ་ལ་སོང་དང་ངོ་བོ་དབྱེར་མེད་དུ་ཚུལ་ནོངས་སུ་ཡོད་ཅེས་དེ་དག་ལ་བལྟས་པས་ཕྱིན་འགྲོས་ནོངས་འགྲོས་སོང་འགྲོས་དེ་རེ་རེ་ལ་ཡང་སོ་སོང་དུ་ཆུད་པའི་གུས་བཀུར་གྱི་འབྲུ་དོག་ཐུན་མོང་མེད་པར་ཡོད་དོ་གཞན་ཡང་དེ་དག་ལ་ཞི་བའི་དཀར་པོ་པི་ཀརྫི་ཞེས་སངས་རྒྱ་ཡང་ཆོས་སྐོར་ནས་གསུངས་པ་ལྟར་གྱི། ལས་ཚོགས་ཁྱད་པར་ཅན་མང་དུ་ཡོད་དེ་ཞིབ་པར་དགེ་བའི་བཤེས་གཉེན་གྱི་ཞལ་ལས་ཤེས་པར་བྱའོ། འོ་ཐུགས་རྗེ་ཆེ་ནི་ཕྱི་མཚུངས་པ་གསལ་བྱེད་ནང་ཡོན་ཏན་དེ་ལྡན་གསང་བ་ལྷག་པའི་ལྷ་དང་ངོ་བོ་དབྱེར་མེད་དུ་གསོལ་བ་དེ་ཚོ་སྟེ། དགའ་ལྡན་ལྷ་བརྒྱ་མ་རྒྱས་པ་དེའི་ནང་ཞེ་དྲག་ཡོད་རེད། དེ་ནི་ཕྱི་སྒྲུབ་ནང་སྒྲུབ་གསང་སྒྲུབ་ཟེར། ཕྱི་སྒྲུབ་ཟེར་ཡིན་ཏེ། སྤྱན་རས་གཟིགས་ལ་ཡང་ཕྱི་ནང་གསང་གསུམ་ཡོད་པ། འཇམ་དཔལ་དབྱངས་ལ་ཡང་ཕྱི་ནང་གསང་གསུམ་ཡོད་པ། ཕྱག་ན་རྡོ་རྗེ་ལ་ཡང་ཕྱི་ནང་གསང་གསུམ་ཡོད་པ་དེའི་སྒོ་ནས་ནི། ང་རང་ཚོ། ལས་ཚོགས་ཚང་མ་ཐམས་ཅད་སྒྲུབ་རྒྱུ་ཡོད་ཀྱི་རེད།

གནས་ལྔ་པོ་དེ་ལ་བྱ་ཁྱུང་ལྔ་པོ་དེ་བཀོད་བཞག་མཁན་དེ་ཕྱག་ན་རྡོ་རྗེ་ནང་སྒྲུབ་ཟེར་མཁན་རེད། ཕྱག་ན་རྡོ་རྗེ་གསང་སྒྲུབ་ཟེར་མཁན་དེ། དེ་ནས་ཕྱག་རྡོར་འཁོར་ལོ་ཆེན་པོ་ཟེར་མཁན་བླ་མེད་ན་ཡོད་ཀྱི་ཞལ་གསུམ་ཕྱག་རྒྱས་ཕྱག་དྲུག་ཡོད་ཀྱི། ཧོ་དེ། ཕྱག་ན་རྡོ་རྗེ་ནང་སྒྲུབ། གསང་སྒྲུབ་ཟེར་མཁན་རེད། ཧོ་དེ་ཚེ་དྲངས་ཏེ། དེ་རེ་རེ་ལ་ཡང་སྲོག་སྲུང་དུ་བྱེད་པའི་དགོས་བསྐུར། སྒྲུབ་ཐབས་ཐུན་མོང་མ་ཡིན་པ་ཡོད། ཧོ་ཐོག་བཅས་བྱས་ནས་ང་རང་ཚོ་བ། ཤེས་རབ་སྒྲུབ་ཐོ། ཤེས་རབ་སྒྲུབ་ཐོ་དེ་རྩ་ཆེ་ཤོས་དེ་རེད་ད་དེའི་ག་དུས་ཤེས་རབ་སྒྲུབ་པ་ཡིན་ན། སྨན་བཙུན་མ་འབྲང་གི་འབྲང་གི་ཅིག་ཤེས་རབ་སྒྲུབ། སྤྱིར་སྨན་བཙུན་མ་ཟེར་མཁན་དེ་སྤྱི་བདག་ཉིད་ཆེན་པོ་ཁོང་རང་རང་གིས་བཙོང་བྱས་ནས་སྤྱི་གཙོས་རིམ་དར་བ་ལ་བསྟོད་པ་ཕུལ་བས་རེད། སྨན་མི་བཙིར་བའི་སྟེ་ཆེས་གཅེས་ཟེར་དྲི་མེད་ཅེས་པའི་དབང་པོ་འཇམ་དཔལ་ཡབ་སྲས་གངས་སྐྱིད་ཅེས་པའི་གཙོ་སྐྱེས་རིམ་དར་བ་གཞོན་ནུའི་སློབ་ཕྲུག་ཤོག་ལ་གསོལ་བ་འདེབས་ཟེར་ཚུལ་དེ་འདྲ་བཅས་ཡོད་རེད། རྗེ་བཙུན་རེད་མདའ་བ་གིས་ནི་དེ་ལྟ་བུ་བསྟོད་པ་དེ་ཡིན་ན་ང་ལ་འོས་ཀྱི་མི་འདུག་ཁྱེད་རང་ལ་འོས་ཀྱི་འདུག་ཟེར་ནས་གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ་བློ་བཟང་གྲགས་པའི་ཞབས་ལ་གསོལ་བ་འདེབས་ཟེར་ཁ་བསྒྱུར་བ། དང་པོ་རྩོམ་ཡིག་གངས་ཅན་མཁས་པའི་གཙུག་རྒྱན་རེད་མདའ་བ་ཟེར། གཞོན་ནུ་བློ་གྲོས་ཞབས་ལ་གསོལ་བ་འདེབས་ཟེར། དེ་འདྲ་ཡིན་ཙང་དམིགས་བརྩེ་མ་ཁོ་རང་རང་རྩོམ་མཁན་ཁོ་རང་རང་ཡང་བདག་ཉིད་ཆེན་པོ་གཉིས་ཀས་ཕར་བསྟོད་པ་ཕུལ་ཚུར་བསྟོད་པ་ཕུལ་ཡིན་ཙང་བྱིན་རླབས་ཀྱི་ཚན་ཁ་གཞན་དང་མི་འདྲ་ཆེན་པོ་ཡོད་པ། ཨེ་དམིགས་བརྩེ་མ་ཡི་སྒོ་ནས་ལས་ཚོགས་ག་རེ་སྒྲུབ་ཀྱི་ཡིན་ནའི་ཡིད་གདུང་གིས། ཞི་བ་སྔོན་འགྲོ་སྒྲུབ་ཡ་རྒྱས་པ། དབང། དྲག་པོ་ཚང་མ་ཐམས་ཅད་དེའི་སྒོ་ནས་འགྲུབ་ཀྱི་ཡོད་པ་དེ་དམིགས་བརྩེ་མ་བུ་བུ་བུ་དག་ཞེ་དྲག་དཔེ་ཟབ་ཐག་ཆོད་ཡོད་ཟབ་པོ་ཞེ་དྲག་ཡོད། ད་ང་རང་ཚོ་ད་ལྟ་ཤེས་རབ་སྒྲུབ་སྐོར་དམིགས་པ་དེ་གལ་ཆེ་ཤོས་རེད་དེའི་གལ་དོན་དེ་ད་ལྟ་བཤད་ཚར་བ་བྱས། གཉིས་པ་ཡོན་ཏན་དང་བཀའ་དྲིན་དྲན་པའི་སྒོ་ནས་གསོལ་བ་འདེབས་ཚུལ་ལ་གཉིས་ནས་ཡོན་ཏན་བསམ་པའི་སྒོ་ནས་རྩ་བ་དད་པ་སྦྱངས་ཤིང།

གང་ཞུས་པ་དེ་དག་ཐམས་ཅད་ཕྱག་ལེན་ལ་འདོད་པ་ཅིས་ཀྱང་ནི་བཀའ་དྲིན་སྐྱོང་བར་ཤོག་བྱང་ཆུབ་སེམས་དཔའ་རྣམས། བཤགས་པའི་ཡུལ་ལ་བཤགས་པ་བསྲེགས་ཏེ་དུས་དུ་སྣུམ་པ་ཐམས་ཅད་དེ་ང་རང་ཚོ། ཡང་ན་སྦྱོར་བའི་ཆོས་དྲུག་རྣམས་དང་ཡང་ན་བླ་མ་མཆོད་པ་རྣམས་དང་ཡང་ན་དགའ་ལྡན་ལྷ་བརྒྱ་མ་དང་འོ་དེ་འདྲ་གང་ཡང་རུང་བ་ཅིག་དང་ནི་སྦྱར་བྱས་ནས་དེ་ཀ་གང་རང་རང་གི་བཤགས་པའི་སྐབས་སུ་འཁེལ་སོང་ན། ལམ་སང་ངག་ཚིག་དེ་མར་མ་འདོན་པར་བྱས། དེའི་སྐབས་སུ་ཨེ་ལོ་མོ་ལས་རང་གི་སྒོ་གསུམ་གྱི་སྡིག་པ་དེ་ཚོ་ཡར་དྲན་པར་བྱེད། སྒོ་གསུམ་གྱི་སྡིག་པ་ཡར་དྲན་ཚར་སོང་ན་སྡིག་པ་དེ་ལ་ནི་དེ་ནི་འགྱོད་པར་བྱེད། འགྱོད་སེམས་ཆེན་པོ་ཡི་ངང་ནས་དེ་ནི་བཤགས་པ་བྱེད་དགོས་པ་རེད། ད་བཤགས་པ་བྱེད་ཚུལ་དེ་ལའི་ང་རང་ཚོ། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་སུ་ཡིན་ཏེ། སངས་རྒྱས་ཀྱི་མཚན་བརྗོད་པའི་སྒོ་ནས་བཤགས་པ་བྱེད་པ།

ཡི་གེ་བརྒྱ་པ་འདོན་བྱས་ནས་བཤགས་པ་བྱེད་པ་དང་བྱས་ནས་དྲུག་ཡོད་པ་རེད། དྲུག་གི་ནང་ནས་སོ་སོ་ཡི་གང་ལ་གང་འདོད་ག་རེ་འདོད་ཀྱི་འདུག་ནའི་དེ་འདྲ་གཅིག་ལ་བཤགས་པ་བྱས་པ་ཡིན་ན་མ་འགྲིག་ཡ་མེད། མདོར་ན་དོན་དག་དེ་ནི་ང་ཚོ་བཤགས་པ་བྱས་ཏེ་མ་ཎི་ཚིག་གཅིག་བགྲངས་པ་ཡིན་ནའི་ང། སྒོ་གསུམ་གྱི་སྡིག་པ་དེ་དག་པར་ཤོག་བསམ་བསམ་ནས་བྱས་བཤགས་པ་ཡི་ཆེད་དུ་ནི་མ་ཎི་འདོན་པ་ཡིན་ན་མ་ཎི་དེ་ཡང་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ཟེར་བ་དེ་ལ་འགྲོ་གི་རེད།

མི་འཆབ་བོ་མི་སྦེད་དོ་སླན་ཆད་ཀྱང་གཅོད་ཅིང་སྡོམ་པར་བགྱི་ལགས་སོ་ཟེར་ཏེ་ན། ཉེས་པ་ལས་སླར་ལྡོག་པའི་སྟོབས་ཟེར་ཨཱ་ཐུགས་ཆེན་ལྟུང་བཤགས་ཁོ་རང་ནང་ལ། བཞི་ཀ་ཚང་སྟེ། གཉེན་པོ་སྟོབས་བཞི་དེ་བཞི་ཀ་ཚང་སྟེ། ད་གཙོ་བོ་གཙོ་བོ་གཉེན་པོ་སྟོབས་བཞི་དེ་ཚང་བ་རང་གི་རྒྱུད་ལ། དེ་ནས་སྡིག་པ་དེ་ལ་འཇིགས་སྐྲག་ཆེན་པོ་གཅིག་བྱས་ནས་སྡིག་པ་སུ་ཡིན་དེ་རེ་རེ་བསགས་དུས་སྒང་ལ་རྣམ་སྨིན་གྱི་འབྲས་བུ་དང་རྒྱུ་མཐུན་གྱི་འབྲས་བུ་དང། བདག་འབྲས་ཟེར་དེ་འདྲ་འབྲས་བུ་མང་པོ་ཅིག་སྨིན་རྒྱུ་ཡོད་རེད་བ་ཁོ་ཆུང་ཆུང་ཅིག་ཡིན་པ་ཡིན་ན་ཡང་འབྲས་བུ་དེ་མྱོང་ནས་བཟོད་ཡ་མེད་པ། སྡིག་པ་མི་དགེ་བ་བཅུ་པོ་དེ་ཡིན་ན་ཚང་མ་ཐང་ཅིག་རྣམ་སྨིན་གྱི་འབྲས་བུ་དེ་ཡིན་ན་ངན་སོང་གསུམ་ལ་འགྲོ་གི་ཡིན་པ། རྒྱུ་མཐུན་གྱི་འབྲས་བུ་ཡིན་ན་གལ་སྲིད་ངན་སོང་ལས་ཡར་ཐར་བྱས་ནས་ནི་མི་ལུས་འདྲ་མིན་ཅིག་ཐོབ་པ་ཡིན་ན་ཡང་རྒྱུ་མཐུན་གྱི་འབྲས་བུ་བཟོད་ཡ་མེད་པ་ཅིག་ད་ག་རང་ཁོ་ཉིད་མི་ལུས་དེ་ལས་མྱོང་གི། ཡང་བདག་འབྲས་ཡིན་ནའི་ད་ག་རེད། ཡང་བདག་འབྲས་ཡིན་ནའི་དེ་ནས། མིའི་ལུས་དེ་ཐོབ་པ་ཡིན་ནའི། སྡིག་པ་མི་དགེ་བ་བཅུ་པོ་དེ་རེ་རེ་ལ་ཡང་བདག་འབྲས་མི་འདྲ་རེ་རེ་ཡོད་རེད་བ་དེ་ཚོ་བདག་འབྲས་བྱེད། ཨོ་དེ་འདྲ་བྱས་པ་ཡིན་ཙང་སྡིག་པ་དང་དམངས་ཕུགས་ཞེ་དྲག་རེད་ཁོ། བསགས་དུས་སྒང་ལ་དུས་ཐུང་ཐུང་ཅིག་དང་ལས་སླ་པོ་ཅིག་བསགས་པ་རེད། འབྲས་བུ་མྱོང་དགོས་བྱེད་དུས་སྒང་ལ་ཡུན་རིང་པོ་ཞེ་པོ་ཅིག་གཏོགས་སུ་མྱོང་དགོས་ཡ། ཁོ་དེ་ཡིན་ཙང་ང་ཚོ་བཤགས་པ་དེ་གང་ལས་ཀྱང་གལ་ཆེར་བྱེད་དགོས། བཤགས་པ་ཡག་པོ་བྱས་ནས་སྡིག་པ་དག་པ་ཡིན་ན་རྟོགས་པ་སྐྱེ་ཡ་ལས་སླ་པོ་ཞེ་དྲག་ཡོད་ཡིན་པ་རེད། ང་ཚོ་རྟོགས་པ་སྐྱེ་མ་བཅུག་ཡས་ཞིག་དང་ནི་ཉན་ན་ཚིག་མི་ཟིན། བསམ་ན་དོན་མི་གོ། བསྒོམ་ན་རྒྱུད་ལ་མི་སྐྱེ་བ་ཟེར། འོ་དེ་ཡི་གནས་སྐབས་སུ་ལ་ནི། ཚོགས་བསགས་སྒྲིབ་སྦྱང་བྱེད་པ་དེ་ལས་ལྷག་པ་ཞིག་ཆོས་ནི་ཡོད་མ་རེད་ཚོགས་བསགས་སྒྲིབ་སྦྱང་བྱེད་པ་དེ་གལ་ཆེན་པོ་རེད། ཚོགས་བསགས་སྒྲིབ་སྦྱང་བྱས་ནས་ཚངས་ཆེན་གང་ག་བསྡུས་བྱས་ནས་ཡིད་ལ་འདོད་པ་ཟེར།

མ་འོངས་པ་ན་རྟེན་འབྲེལ་དེ་འདྲ་འགྲིག་པ་དེ་འདྲ་ཡིན་མོད། ད་རྡོ་རྗེའི་སྐུ་ལ་སྐྱེ་འཆི་མི་མངའ་ཡང་ཟེར་ཡོད་དེ། ཡང་ན་མྱ་ངན་ལས་མི་འདའ་བའི་གསོལ་བ་བཏབ་པ། མྱ་ངན་ལས་མི་འདའ་བའི་གསོལ་བ་བཏབ་པ་དེ་ནི་གལ་ཆེན་པོ་ཡིན་པ་རེད། མྱ་ངན་ལས་མི་འདའ་བའི་གསོལ་བ་མ་བཏབ་ན། དེ་ཆེ་གེར་བ། སངས་རྒྱས་བཅོམ་ལྡན་འདས་ནི་འཇིག་རྟེན་ན་བྱོན་དུས་སྒང་ལ། བདུད་ཀྱིས་སྐུ་མྱ་ངན་ལས་འདའ་རོགས་བྱེད་ཟེར་ནས་ཡང་ནས་ཡང་དུ་ཞུས་བྱས་ནས།

ཀུན་དགའ་བོ་གིས་གསོལ་བ་བཏབ་པ་ཡིན་ན་བཅོམ་ལྡན་འདས་སྐུ་མྱ་ངན་ལས་འདའ་དགོས་པ་མ་རེད། ཡུན་རིང་པོ་ཡི་བར་དུ་བཞུགས་ཡས་ཡོད་པ་རེད། ད་གསོལ་བ་མ་བཏབ་ན་དེ་བར་ལ་དེ་བདུད་ལ་སོགས་པ་ཚོས་གསོལ་བ་བཏབ་པ་ཡིན་ན་ད་ག་རང་ཞལ་བཞེས་གནང་བྱས་ནས་གྲོགས་བྱེད་ཀྱི་མི་རེད། ཨ་དེ་འདྲ་བྱས་དུས་སྒང་ལ་སོང་མ་འབྲེལ་ལས་ཚུལ་པོ་མངགས་བསྐུར་བྱས་ནས་རྡོ་རྗེ་རྒྱ་གྲམ་བཏབ་པའི་རྡོ་རྗེ་ཡི་ཁྲི་ཅིག་ལ་མོས་བྱས་ནས་ཡར་ཕུལ་ནས་བླ་མའི་ཁྲི་ལ་ཡར་ཐིམ་སོང་བསམ་བསམ་རྣམ་པ་བྱས་བྱས་ནས་མྱ་ངན་ལས་མི་འདའ་བའི་གསོལ་བ་བཏབ་དེ་ཡང། ཞལ་གྱིས་བཞེས་སོང་བསམ་བསམ་རྣམ་པ་བྱས་པ་ཡིན་ན་རང་གི་ཚེ་སྒྲུབ་ཀྱི་ནང་ནས་མཆོག་ཏུ་གྱུར་པ་རེད་སོ་སོའི་ཚེ་སྒྲུབ་བྱེད་པ་དེ་ལས་ལྷག་པ་ཅིག་ཡོད་མ་རེད། ད་དེ་ལྟར་བསྐྲུན་པའི་རྣམ་དཀར་དགེ་བའི་ཚོགས་ཟེར་གྱི་དེ་ཡིན་ན་གོང་དུ་བཤད་པའི་མགོ་སྒང་ལ་ཕྱག་འཚལ་ནས་བཟུང་སྟེ་ད་ལྟ་ཡི་བར་དུ་ཡོངས་སུ་རྫོགས་པ་ཚང་མ་དང་བཅས་དགེ་རྩ་དེའི་མཐུ་ལ་བརྟེན་ནས་ཟེར། དེ་ནས་བཀའ་དྲིན་གསུམ་ལྡན་གྱི་དྲིན་ཆེན་རྩ་བའི་བླ་མ་དེ་ཉིད་ཚེ་རབས། ཐམས་ཅད་དུ་ནི་རྗེས་སུ་བཟུང་རྒྱུ་ཡོང་བར་ཤོག་ཟེར། བླ་མས་རྗེས་སུ་འཛིན་པ་དང། དེ་དག་རྗེས་སུ་བཟུང་བ་ལ་བརྟེན་ནས་ས་ལམ་གྱི་ཡོན་ཏན་ཚོམས་ཆེན་ཚོགས་མང་དང་བཅས་བགྲོད་བྱས་ནས། དེ་ཡོང་བར་ཤོག་ཟེར། ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་མྱུར་དུ་ཐོབ་པར་ཤོག་ཟེར་ནས། དེ་འདྲའི་གྱི་ནི་སྨོན་ལམ་བྱས་པ་དེ་རེད། སྨོན་ལམ་བྱས་པའི་རྒྱུ་མཚན་ནི་སྐབས་སུ་གོང་བཤད་ཚར་བ། ད་དེ་ཡི་སྐབས་སུ་དེ་མཎྜལ་ཕུལ་བྱས་ནས་དོན་ཆེན་པོ་གསུམ་གྱི་སྒོ་ནས་གསོལ་བ་བཏབ། དོན་ཆེན་པོ་གསུམ་ཟེར་ཡས་དེ་བཤེས་གཉེན་ལ་མ་གུས་པ་ནས་བཟུང་སྟེ་སྣང་མཆེད་ཐོབ་གསུམ་གྱི་བར་དུ་ནི་འགག་དགོས་ཡས་དེ་བྱས། བཤེས་གཉེན་ལ་གུས་པ་ནས་མི་སློབ་པའི་ཟུང་འཇུག་གི་བར་དུ་རང་གི་རྒྱུད་ལ་སྐྱེ་དགོས་ཡས་དེ་བྱས། དེ་ལྟར་སྐྱེ་བ་བྱས་པ་ལ་ནི་ཕྱི་ནང་གི་གེགས་ལ་སོགས་པ་ཉེ་བར་ཞི་བར་བྱིན་གྱིས་བརླབ་ཏུ་གསོལ་ཟེར་བ་སོགས་བྱས་དོན་ཆེན་པོ་གསུམ་གྱི་སྒོ་ནས་གསོལ་བ་བཏབ། དེ་ངག་འདོན་པ་དེ་འདྲ་ཚིག་རིང་པོ་འདོན་མི་ཤེས་ཀི་དེ་འདྲ་ཡིན་ན་རང་གི་བློ་ཆོས་སུ་འགྲོ་བར་བྱིན་གྱིས་བརླབ་ཏུ་གསོལ།

དེ་ཡང་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ་ཟེར་དུས་གོ་སླ། བཤེས་གཉེན་བསྟེན་ན་སངས་རྒྱས་ཀྱི་གོ་འཕང་ལ་ཉེ་ཚུལ་དེ་གང་འདྲ་རེད་ཟེར་ན་ཁ་གསལ་བཤད་ཡོད་ན་ཡང་བཤེས་གཉེན་དམ་པ་རེ་བསྟེན་དུས་སྐབས་ལ་སངས་རྒྱས་ཀྱི་གོ་འཕང་ལ་ཉེ་རེ་འགྲོ་གི་རེད། བཤེས་གཉེན་ལ་ཚོགས་བསགས་པ་ཡིན་ན་ནི་སངས་རྒྱས་ཐམས་ཅད་ལ་ཚོགས་བསགས་པ་ལས་ཀྱང་རྒྱ་ཆེ་གི་རེད། དེ་ཆེ་བ་ཡིན་ཙང་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། སྔ་དུས་སུ་རྐྱེན་རེ་རེ་ལ་རྒྱུ་མཚན་རེ་རེ་བཀོད་རྒྱུ་ཡོད་པ་དེ་འདྲ་ཅིག་རེད། རྒྱུ་མཚན་རེ་རེ་བཀོད་རྒྱུ་ཡོད་པ་རེད་པ་ཡང་དག་གི་སྒོ་ནས་ལམ་ལ་དྲངས་བྱས་ནས་ནི་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་པོ་དེ་བསམ་དགོས

ཚེ་འདིར་ནད་སོགས་མི་འདོད་དུ་མས་གཙེས་པ། ཕྱི་མ་ངན་སོང་མུ་མཐའ་མེད་པར་འཁྱམས་པ། ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་ཕོངས་པ། འོ་དེ་བརྒྱད་པོ་དེ་ཡིན་ན་བཤེས་གཉེན་བསྟེན་ཚུལ་ལོག་པའི་ཉེས་དམིགས་བརྒྱད་པོ་དེ་རེད། ད་བཤེས་གཉེན་བསྟེན་ཚུལ་ལོག་ཚར་སོང་ན་ང་ཚོ་ད་ཡོན་ཏན་ག་ཚོད་བྱས། དེ་ལས་བྱས་པ་ལས་མ་བྱས་དགའ་ཡོད། ཆོས་བྱས་ནས་ཕན་ཐོགས་ནི་ག་གས་ཡོད་མ་རེད། ངན་སོང་དུ་ངན་སོང་གི་རྒྱུར་འགྲོ་དེ་གལ་གྱི་མ་གཏོགས་ག་གས་ཕན་ཐོགས་ཡོད་མ་རེད་བཤེས་གཉེན་བསྟེན་ཚུལ་ལོག་ཚར་སོང་ན། བཤེས་གཉེན་བསྟེན་ཚུལ་ཟེར་དེ་བྱེ་བྲག་གང་ལས་ཀྱང་གལ་ཆེ་བ་དེ་དག་ཐོག་མ་ཐོག་མར་གལ་ཆེ་བ་དེ་ནི་བཤེས་གཉེན་བསྟེན་ཚུལ་རེད་ཡོན་ཏན་ཀུན་གྱི་གཞིར་གྱུར་དྲིན་ཅན་རྗེ་ཟེར་དང། ཡོན་ཏན་ཐམས་ཅད་ཀྱི་གཞི་ལྟ་བུ་ཅིག་ལ་གྱུར་པ་དེ། བཤེས་གཉེན་ལ་དད་པ་སྦྱང་བ་དེ་རེད་པ། འོ་དེས་བསྟེན་པའི་ཕན་ཡོན་དང་མ་བསྟེན་པ་དང་བསྟེན་ཚུལ་ལོག་པའི་ཉེས་དམིགས་ཟེར་དེ་ཚོ་བསམ་བློ་གཏོང་བ་བྱས་ནས་བཤེས་གཉེན་ཚུལ་བཞིན་དུ་བསྟེན་དགོས་པ་དེ་བྱས།

ང་ནི་ཡལ་ག་དང་ལོ་མ་ཚང་མ་ཐོག་ཅིག་སྐམ་འགྲོ་གི་རེད་མ་གཏོགས་པའི་སྐྱེ་ཡོང་གི་མ་རེད་བ་དེ་ཡིན་ཙང་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་ཟེར་རྗེ་བདག་ཉིད་ཆེན་པོ་གྱིས་དཔེ་ཞེ་དྲག་ས་བཅད་གོང་མ་དྲངས་དུས་སྐབས་ལའི་དགོས་པ་ཆེན་པོ་ཧྲིལ་པོ་གཅིག་བྱས་གསུངས་པ་རེད་ནུས་པ་ཆེན་པོ་གཅིག་གསུངས་པ་རེད་ལམ་གྱི་རྩ་བ་ཟེར་ཏེ། དེ་འདྲ་ཡིན་ཙང་ནི་ལམ་གྱི་རྩ་བ་ཡིན་ན་ནི་རྩ་བ་དད་པ་སྦྱོང་བ་ཟེར། བཤེས་གཉེན་ལ་དད་པ་སྦྱོང་བ་ཟེར་དད་པ་སྦྱོང་དགོས་རེད། དད་པ་ག་འདྲ་ཟེར་སྦྱོང་དགོས་རེད་ཟེར་ན་ནི་བླ་མ་སངས་རྒྱས་སུ་བལྟ་དགོས་པའི་རྒྱུ་མཚན་བལྟ་ནུས་པའི་རྒྱུ་མཚན་ཇི་ལྟར་བལྟ་བའི་ཚུལ་ཟེར། བླ་མ་སངས་རྒྱས་སུ་བལྟ་དགོས་དགོས་རེད་པས་ཟེར་ན་བལྟ་དགོས་དགོས་རེད་ཟེར། བལྟ་དགོས་ཡས་དེ་ཁ་སང་བཤད་པ་ནང་བཞིན་བླ་མ་ངོས་ནས་སངས་རྒྱས་ཡིན་ཀྱང་རུང་མིན་ཀྱང་རུང་རང་ངོས་ནས་བལྟས་པ་ཡིན་ན་སངས་རྒྱས་དངོས་ཀྱི་བྱིན་རླབས་འབྱུང་གི་རེད་ཟེར། བླ་མ་ཡི་ངོས་ནས་སངས་རྒྱས་ཡིན་པ་ཡིན་ན་རང་ངོས་རང་ངོས་ནས་སངས་རྒྱས་སུ་མ་བལྟས་ན་ནི་ཡོན་ཏན་གང་ཡང་འབྱུང་གི་མ་རེད། དེ་ག་རེད་ཟེར་ན་བླ་མའི་ངོས་ལ་རག་ལས་པ་མ་ཡིན་པར་རང་གི་དད་པ་ལ་རག་ལས་པ་རེད། དད་པ་ལ་རག་ལས་པ་རེད། ཇོ་བོ་ཆེན་པོ་བོད་ནང་བཞུགས་དུས་བཀོད་དེ་གསུངས་འདུག་བ་སྔགས་པ་གཅིག་གིས་ང་ལ་མན་ངག་གནང་རོགས་གྱིས་ཟེར་ཨ་ཏི་ཤ་ང་ལ་མན་ངག་གནང་རོགས་གྱིས་ཟེར་སྐད་ཆེན་པོ་ཞེ་དྲག་བརྗོད་དེ

དེ་ལ་ཇོ་བོ་གིས་ཧེ་ཧེ་ཟེར་གད་མོ་ཅིག་བཞད་བྱས་ནས། ང་ལ་རྣ་བ་དག་བཟང་པོ་བཟང་པོ་བདོག་སྟེ། མན་ངག་བྱ་བ་དད་པ་ཡིན་དད་པ་དད་པ་ཟེར། དེ་འདྲ་ཡིན་ཙང་ང་རང་ཚོ་དད་པ་ག་ཚོད་སྐྱེས་པ་ཙམ་གྱིས་དེ་ཙམ་གྱིས་དེ་ཡོང་བ་དེ་དཔེར་ན་ཁྱི་སོ་ལ་ཡོད་དེ་དད་པ་བྱས་ནས་དད་པ་བྱས་ནས་ཁྱི་སོ་ལ་བདུད་རྩི་འབབ་པ་དང་རིང་བསྲེལ་འབྱུང་བ་དེ་འདྲ་ཡོང་བ་དེ་དད་པ་ཡིས་བྱས་རེད་མ་གཏོགས་ཁོ་ཁྱི་གི་སོ་ལ་དེ་ལྟ་བུ་ཡོང་ཡ་རྩ་བ་ནས་ཡོད་མ་རེད་པ། ད་དད་པ་བྱས་པ་ཡིན་ན་དེ་ལྟ་བུ་ཡོང་གི་རེད་པ། ང་དེ་འདྲ་ཡིན་ཙང་ང་རང་ཚོ་ནི་དད་པ་གོང་བ་དེ་བླ་མ་ལ་སངས་རྒྱས་སུ་བལྟ་དགོས། བལྟ་ནུས་པ་ཞིག་ཡིན་ཚེ་ད་སངས་རྒྱས་སུ་བལྟ་བ་ཡིན་ན་ཁེ་བཟང་ཆེན་པོ་ཞེ་དྲག་འདུག་རང་ལ་ཁེ་བཟང་མ་གཏོགས་གྱོང་མི་འགྲོ་ཚེ་ད་བལྟ་ནུས་ཀྱི་ཨེ་ཡོད་བལྟ་ནུས་ཀྱི་མ་རེད། བླ་མ་ནི་ཐ་མལ་པའི་རྣམ་པ་ཅིག་རེད། ད་སངས་རྒྱས་ཞིག་ཡིན་ཚེ་རིན་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་རེད། ཨ་དེ་ལྟ་བུ་བལྟ་ནུས་ཀྱི་མ་རེད་ཟེར་ན་དེ་བལྟ་ནུས་ཡག་གི་ནི་ལམ་རིམ་ཆེན་མོ་འདི་ལ་རྒྱུ་མཚན་ཅིག་གསུངས་པ་རེད་པ། ང་རང་ཚོ་སོ་སོ་རང་ལ་དགའ་བ་བྱས་ཏེ་སོ་སོ་དགའ་པོ་གཉེན་པོ་དང་སོ་སོ་རང་གིས་སྙིང་དུ་སྡུག་པ། དེ་འདྲ་ཡིན་པ་ཡིན་ན་དེ་ཚོ་ལ་སྐྱོན་མང་པོ་ཡོད་རེད་དེ་རང་གི་ཡོན་ཏན་སྒོ་ནས་བལྟས་པ་ཡིན་ཙང་དེ་ཚང་མ་མཐོང་ཚད་ཡོན་ཏན་ཤ་སྟག་མཐོང་གི་རེད། ལས་ཀ་ག་རེ་བྱེད་པ་ཡིན་ནའི་ཡོན་ཏན་ཤ་སྟག་མཐོང་མ་གཏོགས་སྐྱོན་མཐོང་གི་མ་རེད། ད་སོ་སོ་གིས་མ་དགའ་མཁན་གྱི་དགྲ་ཅིག་ཡོད་པ་ཡིན་ན་དེ་ལ་ཡོན་ཏན་ཆེན་པོ་ག་ཚོད་ཡོད་པ་ཡིན་ནའི་ཡོན་ཏན་མ་བལྟས་བྱས་ནས་སྐྱོན་གྱི་སྒོ་ནས་བལྟས་པ་ཡིན་ཙང་སྐྱོན་རྐྱང་རྐྱང་ཅིག་མཐོང་ཡ་ཞིག་དེ་ཡོང་གི་རེད། དཔེར་ན་ང་རང་ཚོ་རང་ངོས་ནས་བལྟ་གི་ཡིན་ན་རང་ལ་ཡང་ནི་སྐྱོན་མང་པོ་ཡོད་རེད་བ། སྐྱོན་གྱི་གོང་བུ་རེད་པ་སོ་སོའི་ཡོན་ཏན་ཆ་ནས་བལྟས་པ་ཡིན་ཙང་སོ་སོའི་ཡོན་ཏན་རྐྱང་རྐྱང་གཟིགས་བྱས་ནས་སྐྱོན་བསྲིངས་ཏེ་མེད་པ་ཞིག་ཁས་ལེན་བྱེད། དེ་འདྲ་བྱེད་པ་ཡིན་ཙང་ག་རེ་བྱེད་པ་ཡིན་ནའི་ཡོན་ཏན་ཆ་རྐྱང་རྐྱང་ཅིག་མཐོང་གི་རེད་བ། ང་རང་ལ་མ་དགའ་མཁན་དགྲ་ཞིག་ཡོད་པ་ཡིན་ན་དེ་ལྟ་བུ་དགྲ་དེ་ཡིན་ན་ཁོ་ཡོན་ཏན་ཆེན་པོ་ཡོད་རེད་སྐྱོན་གྱི་སྒོ་ནས་བལྟས་ཡིན་ཙང་མཐོང་ཚད་སྒང་ག་སྐྱོན་མཐོང་འགྲོ་གི། འོ་དེ་འདྲ་ཅིག་རེད། དེ་ཡིན་ཙང་བླ་མ་ལའང་ང་ཚོས་ཡོན་ཏན་ངོས་ནས་རྐྱང་རྐྱང་བལྟས་ཏེ་ཅི་ཡིན་ན་ནམ་ཞིག་ཙམ་ན་སྐྱོན་མཐོང་སྐྱོན་མཐོང་ཡག་གི་བློ་སྣ་ཁ་སྐྱེ་ཅི་ཡིན་མ་རེད་ཚང་མ་ཐམས་ཅད་ཡོན་ཏན་མཐོང་ཡག་གི་ཕྱོགས་སུ་འགྲོ་གི་རེད། འོ་དེ་རྗེ་བདག་ཉིད་ཆེན་པོ་གིས་ལམ་རིམ་ཆེན་མོ་ནས་དེ་གསུངས་པ་རེད། དེ་ནས་བླ་མའི་མན་ངག་དེ་ལས་དེ་ལས་དེ་ཙམ་གྱིས་མ་ཟད། དེ་ཙམ་གྱིས་མ་ཟད། བླ་མ་སངས་རྒྱས་སུ་བལྟ་ནུས་ཡ་རྒྱུ་མཚན་དེ།

དེ་ཡོད་པའི་ས་ཁོ་ཁྱོད་ནི་གྲངས་ཅི་ན་བདེ་ས་ཁྱོད་ནི་ཡོད་པ་མེད་དང་འདྲེ་ཡོད་མ་ད་རི་དྭགས་ན་ཡོད་ཅིག་ནི་རི་སྐེ་ལས་དེད་ནས་འཚོ་བ་འཚོས་མ་ཏོ། མེའི་སྐྲ་ན་ལ་བས་པི་བར་དག། མེའི་སྐེ་ལས་བདེ་ས་ཁྱོད་ནི་མེད་པར་གྲངས་སྲིད་ཆུ་བོ་མི་འདུས་པ་སེམས་ཏེ། ད་ཁོ་ཡི་སེམས་སྐྱོ་པོ་ཞེ་དྲག་ཆགས་ནས་ང་མི་ལུས་ཐོབ་པ་རེད། སངས་རྒྱས་འཇིག་རྟེན་དུ་བྱོན་པ་རེད་དེ་ང་ནི་སངས་རྒྱས་མཇལ་ཡས་སྐལ་བ་ཙམ་ཡོད་མ་རེད།

ནི་མེད། མི་འདོད་པ་ཅིག་གྲུབ་ཡོད་རེད་དྲི་ཡས་ནས་སྐད་ཆ་བཤད་ཚུལ་གང་འདྲ་གི་མ་རེད་པ་སངས་རྒྱས་བྱིན་གྱིས་བརླབས་ནས་ཁོ་ལ་ད་ག་ཟེ་ཕལ་སྐད་ཐོག་ནས་སྐད་ཆ་བཤད་ཡས་བྱས་ནས་ཆོས་དེ་ཁྲིད་ནས་ཨ་ནི་ཁོ་རྟོགས་པ་ཡར་ཡར་ཡར་འགྲོ་དེ་ཁོ་ལ་སངས་རྒྱས་དངོས་ཀྱི་རྣམ་པ་བསྟན་བྱས་ནས་སངས་རྒྱས་དངོས་ཀྱི་རྣམ་པ་བསྟན་ནས་ཆོས་གསུངས་བྱས་ནས་དགྲ་བཅོམ་པའི་གོ་འཕང་ཐོབ་རེད་དགྲ་བཅོམ་པའི་གོ་འཕང་ཐོབ་རེད་ཞེ་ད་དེ་ལྟ་བུ་དེ་ཡིན་ན་སངས་རྒྱས་བཅོམ་ལྡན་འདས་དེ་ལྟ་བུ་ནི་སྐྱོན་རྣམ་པ་སྟོན་དེ་འདི་ཁེད།

ང་ལ་དེ་འདྲ་ཡིན་ཙང་ང་རང་ཚོ་བལྟ་ནུས་པའི་རྒྱུ་མཚན་དེ་གཉིས་ཡིན་ནོ་ནི་རྒྱུ་མཚན་ཕྱི་མ་དེ་ཡིན་ན་དེ་བསམ་དགོས་རེད། རང་གི་ནི་བླ་མ་ལ་སྐྱོན་མཐོང་ནས་ཡོན་ཏན་མ་མཐོང་བ་བྱས་ཨ་ནི་སངས་རྒྱས་སུ་བལྟ་ནུས་ཀྱི་མ་རེད་བསམ་ན་རྒྱུ་མཚན་དང་པོ་དེ་བསམ་བློ་ཅིག་བཏང། རྒྱུ་མཚན་དང་པོ་དེའི་གོང་ལ་ཨ་ནི་རྒྱུ་མཚན་གཉིས་པ་དེ་བསམ་བློ་བཏང་དེ་ཀུན་ལ་ཨ་ནི་དངོས་གནས་དྲང་གནས་སོ་སོས་མ་བྱས་མ་གཏོགས་སངས་རྒྱས་སུ་བལྟ་གི་ཡིན་ན་བལྟ་ནུས་པ་འདུག་བསམ་བསམ་པ་ཅིག་དྲན་གི་རེད་བ། ད་ཇི་ལྟར་བལྟ་བའི་ཚུལ་ཟེར་ག་འདྲ་ཞིག་བལྟ་དགོས་རེད་ཟེར་ན་བླ་མ་སངས་རྒྱས་ཡིན་པ་རྒྱལ་བ་རྡོ་རྗེ་འཆང་གིས་བཞེད་པ། རྒྱལ་བ་རྡོ་རྗེ་འཆང་གིས་རྒྱུད་སྡེ་དུ་མ་ནས་ནི་བླ་མ་སངས་རྒྱས་ཡིན་ཟེར་ནས་ཡང་ནས་ཡང་དུ་གསུངས་པ་རེད་བ་ཀྱེ་རྡོ་རྗེ་གི་རྒྱུད་བརྟག་གཉིས་ལས་ཅེས་གསུངས་པ་རེད། བདེ་མཆོག་གི་སྡོམ་འབྱུང་གི་རྒྱུད་ལས་ཅེས་གསུངས་པ་རེད་རྡོ་རྗེ་གུར་གྱི་རྒྱུད་ལས་ཅེས་གསུངས་པ་རེད། བྱང་ཆུབ་སེམས་དཔའ་མཐོང་དོན་འདི་ལ་རྒྱལ་བ་ཤཱཀྱ་ཐུབ་པ་ཁོ་རང་རང་གིས་ནི་མ་འོངས་པའི་དུས་སུ་ནི་ཐ་མལ་པའི་རྣམ་པ་བསྟན་ནས་དགེ་བའི་བཤེས་གཉེན་གྱི་རྣམ་པ་བསྟན་ནས་ཕེབས་ཡས། ཨོ་ཏི་སི་ཏིའི་བཀའ་སྩལ་པ་རེད་བ། ཨོ་དེ་འདྲ་ཡོད་ས་རྒྱལ་བ་དུ་བཞི་ཆོས་རྒྱུད་ཞག་གཅིག་བཞི་པ་དེ་ན་བདེན་པ་ལས་བརྫི་དགོས་རུ་བ་ང་རང་ཚོ་རྒྱལ་བ་དུ་བཞི་ཆོས་རྫུན་གསུང་གི་མ་རུ་བ་ང་རང།